སྐད་ཅིག་ལྔར་མི་འཇིག་པར་གནས། སྐད་ཅིག་མ་དྲུག་པའི་དུས་སུ་ཞིག་པའི་ཁྱབ་པ་ཉམས་ཏེ་ས། ཡ་གི་སྐད་ཅིག་མ་ལྔ་ཡི་བཞི་པའི་གནས་སྐབས་དེ་ན་ལྔར་མི་འཇིག་པར་གནས་ཡོད་ན་ལྔར་མི་འཇིག་པའི་རྫས་དེ་མ་དོར་བ་ཞིག་བསྡད་ཡོད་ན་ད་སྐད་ཅིག་ལྔ་ནི་ཁྱོད་རེ་མེད་པ་ཆགས་ཀྱི་རེད་ཟེར་དུས་ཤོར་ཚར་རེད་ཤོར་ཚར་ཏེ། སྐད་ཅིག་མ་བཞི་པའི་དུས་སུ་ལྔ་གནས་མཁན་ཆགས་བསྡད་ཡ་རེད། གནས་མཁན་ཆགས་དུས་ད་ཕ་ཕྱིན་པ་ཞིག་ད་ཡིག་ཡོངས་རྫོགས་བརྩིས་ན་སྐད་ཅིག་དགུ་ལ་བསྡད་ཉེས་ཆགས་འགྲོ་ཆགས་རེད་དེ་འདྲ་ཞིག་ལ་བརྒྱབ་ཚར་རེད། ད་དུང་སྐད་ཅིག་མ་བཞི་སར་ལྔ་ལ་མི་འཇིག་པ་དེ་ལ་དེ་མ་ཏེ་ལྔ་བསྡད་རྒྱུ་ལྷག་དེ་ཨ་རོ་ཨ་ད་ཡོད་དེ་ཡ་གི་ད་གི་བཞི་རྫོགས་ལྔ་པ་ཙམ་ལས་དེ་ཁྱོད་དོར་ཟེར་ཏེ་ཉམས་འགྲོ་སྟེ་དེ་ད་ད་དུང་ཡང་བཞི་པའི་དུས་སུ་ཡང་ལྔར་མི་འཇིག་པའི་དེ་ལ་བསྡད་དེ་ཡོད་ཤི་རེད་པ། ད་འདི་ཚོ་ལ་ལས་གོར་མ་རིགས་པའི་འགྲོ་སྟངས་ངོ་ལས་སླ་པོ་འདུག་ཨ་ལྔར་མི་འཇིག་པར་གནས་ཤིང་སྐད་ཅིག་དྲུག་པའི་དུས་སུ་ཞིག་པ་ཚེ་ཁྱོད་ཀྱི་རྩ་བའི་ཁས་ལེན་དེ་ཉམས་པ་ཡིན་ཏེ། སྔར་སྐད་ཅིག་མ་གསུམ་མི་འཇིག་པར་གནས་ཚར་རེད་ད་སྐད་ཅིག་མ་བཞི་པའི་དུས་སུ་ཡང། སྐད་ཅིག་མ་ལྔར་མི་འཇིག་པའི་རྫས་སུ་གནས་པས་ན་སྐད་ཅིག་མ་བརྒྱད་ཀྱི་ཡུན་ཚད་མི་འཇིག་པར་གནས་མཁན་ཆགས་འགྲོ་རྩ་བའི་ཆོས་ཅན་གོ་འོ་དེ་འདྲས་ཆགས་འགྲོ་རེད། ད་ཁོས་ལབ་ད་ཡང་ཞི་གནས་སམ། དེ་མ་གྲུབ་སྟེ་དེ་འདྲས་མ་རེད་མ་ཡིན་པ་ག་རེ་ཟེར་ན་སྐད་ཅིག་མ་བཞི་པ་ཕན་ཆད་ད་དུང་སྐད་ཅིག་མ་ལྔ་གནས་ཟིན་ངས་སྐད་ཆ་དེ་བཤད་ཀྱི་མེད་ཟིག་ཡ་ར་སྐད་ཅིག་བཞི་པའི་དུས་སུ་སྐད་ཅིག་མ་ལྔར་མི་མ་འདོར་བའི་རྫས་སུ་སྐར་ཚོགས་མ་དོར་ཟེར་ཞེས་བ་དེ་མ་རེད་ཟེར་ངས། སྐད་ཅིག་གཉིས་ལས་མི་གནས་ལགས་ད། རེད་པ། སྐད་ཅིག་མ་བཞི་པའི་དུས་སུ་བཞི་པ་ཁོ་རང་དང་ལྔ་པ་ཁོ་རང་མ་གཏོགས་ལྷག་ལྷས་ཡང་དེ་ལས་མི་གནས་ལ། སྔ་མ་ལ་བརྒྱབ་ཚར་གོ་ལ་སྔ་མ་གསུམ་ཕྱིན་པ་དེའི་དུས་ཐམས་བསྡོམས་པས་གོ་ལ་སྐད་ཅིག་མ་ལྔ་ཡོད་དུས་སུ་ཡིན་ཟེར་ནས་ཁོ་རེ་མི་སྲིད་རོ་བསྡོམས་རྩིས་ཐུགས་སུ་རྒྱག་པར་བ་ཨོ་ཟེར་ན་ནི། འོ་ན་ཟེར་སྐད་ཅིག་དང་པོའི་དུས་དེ་ནས་བཟུང་སྟེ་ད་ཁྱོད་རང་དག་རེད་ཟེར། སྐད་ཅིག་མ་ལྔའི་ཡུན་ཚད་ལ་གནས་མཁན་གོ་སྐད་ཅིག་མ་སུ་བཞི་པ་བཞི་པ་སླེབས་དུས་ཟ། གསུམ་ཕྱིན་བྱ་ད་དེར་བཞི་པ་སླེབས་དུས་ཟ་སྐད་ཅིག་མ་སུ་དེ་ག་ཚོད་བསྡད་ན་བཞི་པ་དང་ལྔ་པ་དེ་མ་གཏོགས་བསྡད་ཀྱི་མ་རེད། ཟེར་སོང་ངོ། ཡིན་ཙང། དེ་འདྲས་ཡིན་དུས་ཙང་ད་དེའི་སྐད་ཅིག་མ་ལྔའི་ཡུན་སྡོད་མཁན་གོ་བཞི་པའི་དུས་སུ། སྡོད་གར་གོ་ལྔར་སྡོད་མཁན་མ་ཡིན་པ་ག་རེ་ཟེར་ན་སྔ་མ་ཚོ་ཐལ་ཚར་ཤ་ཟིག་གིས་སྔ་མ་གོ་ཕྱིན་ཚར་ཡིན་ཙང་གསུམ་ཕྱིན་ཚར་ཡིན་ཙང་གནས་མཁན་མ་རེད་ཟེར་ལན་དེ་བྱ་བར་མ་འོ་ན་དེ་འདྲས་ཡིན་ན་ད་ཟེར་བྱས་པ་ཡིན་ཙང་གང་ག་ལོ་སྐད་ཅིག་དང་པོ་དེ་ལ་བསྡད་ཀྱི་ཡོད་འགྲོ་དེ་ནས་བཟུང་སྟེ། དེ་ཕན་ཆད་ནས་དེ་ནི་སྐད་ཅིག་གོ་ཡ་ཡིས་ལྔར་སྡོད་མཁན་གོ་སྐད་ཅིག་དང་པོའི་དུས་སུ་ལྔ་རང་ཡིན་འགྲོ་འོ་དེ་ནས་བཟུང་སྟེ།

དཔེར་ན་ཟླ་བ་ལྟ་བུ་ལ་བྱས་སོང་ན་ཟླ་བ་གཅིག་ག་རེ་ཡིན་ན་ཟླ་བ་དང་པོ་གཅིག་ཡིན་ན་ཟླ་བ་དང་པོ་དེ་གི་ཚེས་པ་གཅིག་གི་ཉིན་ག་དེ་ཚེས་པ་གཅིག་གྲུབ་མ་ཐག་ཏུ་གོ། ད་ཞག་མ་སུམ་ཅུ་བསྡད་མཁན་གཅིག་སླེབས་ཏེ་རེད་པ་དེ་ཉིན་ག་དེ། ད་དེ་ནས་ཚེས་པ་གཅིག་རྫོགས་ཚར་སོང་ན་དེ་ནི་ཞག་མ་གཅིག་རྫོགས་ཚར་བ་ཡིན་ཙང་དེ་ནི་ཞག་མ་སུམ་ཅུ་བསྡད་མཁན་གོ་མེད་པ་ཆགས་འགྲོ་རུང་དེ་མེད་ཟེར་ཡག་མ་རེད་འདུག་གི། ཡིན་ན་ཡང་ཁོས་རྒྱུས་ཡོན་ཏན། ཉི་མ་ཐ་མ་བར་དུ་བསྡད་ཀྱི་རེད་དེ་འདྲ་ཟེར་གྱི་ཡོད་མ་རེད། རེད་པ། ད་ཡིན་ན་རྒྱུན་དེ་སྐད་ཅིག་མ་ཁར་ད་ཉི་མ་སུམ་ཅུའི་བར་དུ་བསྡད་སོང་བ་ལ་དེ། བསྡད་སོང། ད་ཉི་མ་སུམ་ཅུའི་བར་དུ་བསྡད་ན་དེ་རྒྱུན་དེ་ནི་ད་མི་འཇིག་པའི་རྫས་སུ་གནས་ཡོང་ངོ། རང་གྲུབ་ཙམ་འཇིག་ངེས་ཆགས་མ། རྒྱུན་དེ། མ་ཡིན་པ་ད་རྒྱུན་དེ་མ་ཁའི་སུམ་ཅུའི་བར་དུ་ཏག་ཏག་བསྡད་ཀྱི་ཡོད་པའི་ཕྱིར། ད་དེ་རིགས་པ་དེར་སྐད་ཅིག་མ་ལྔ་ལ་བསྡད་མཁན་ཁོ་རང་གཅིག་པ་གཅིག་རྐྱང་ལས། སྐད་ཅིག་མ་ལྔ་ལ་བསྡད་མཁན་དེ་སྐད་ཅིག་དང་པོའི་དུས་སུ་ལྔ་ལ་བསྡད་མཁན་ཁོ་རང་བསྡད་ཡོད་རེད་པ། དེ་ནས་བཟུང་སྟེ་སྐད་ཅིག་གཉིས་པའི་དུས་སུ་ཡང་ལྔ་ལ་བསྡད་མཁན་དེ་བསྡད་ཡོད་ན། དེ་ནི་མི་འཇིག་པའི་རྫས་སུ་གནས་འགྲོ་བ་ཆགས་འགྲོ་བ་ཟེར་གྱི་མ་རེད། ཁོ། འདུག་སེ་མ་བྱེད་དུས་སྐད་ཅིག་མ་དྲུག་ལ་བསྡད་མཁན་ཆགས་འགྲོ་བ་ཆགས་རེད་ཟེར་གྱི་ཡོད་རེད་པ། ད་སྐད་ཅིག་མ་གཉིས་པའི་དུས་སུ་དྲུག་ལ་བསྡད་མཁན་ལྔ་ལ་བསྡད་མཁན་ན། གཉིས་པའི་གསུམ་པའི་དུས་སུ་འདྲ་པོ་འདྲ་པོ་ད་བཞི་པའི་དུས་སུ་ད་སྐད་ཅིག་མ་ལྔ་ཡོད་ལྔ་པའི་ཚེ་ན་ཡང་ལྔ་བསྡད་མཁན་བྱེད་དུས་བཅུ་སུ་བསྡད་འགྲོ་བསྡད་འགྲོ་ཆགས་ཡོད་རེད་པ།

རེད་པ། ད་གང་ཆེ། ཞག་མ་སུམ་ཅུའི་ཡུན་ཚད་ལ་གནས་མཁན་གྱི་རྒྱུན་གཅིག་ཡོད་རེད་པ། དེ་ཞག་མ་སུམ་ཅུ་བར་དུ་བསྡད་ཀྱི་མི་འདུག་པ།